ཏུན་ཧོང་གི་ཡིག་རྙིང་གྲས་ཀྱི་བོད་ཡིག་གི་ཆོས་དཔེ་རྙིང་པ་ཇི་ཡོད་དང། ཆོས་དཔེ་དེ་དག་གི་བརྗོད་ཚིག་དང་བརྡ་སྤྲོད་ཀྱི་གཞུང་གི་འགྲོ་སྟངས་བཅས་ལ་བགྲོ་གླེང་བྱེད་ཀྱི་ཡིན། དེ་རིང་གི་བགྲོ་གླེང་ལས་རིམ་ལ་ཉེ་ཆར་པད་མ་དཀར་པོ་ཆོས་ཚོགས་ཀྱི་འགན་འཛིན་མཁན་པོ་དགའ་དབང་ལགས་སུ་བཅར་འདྲི་བྱས་པ་གཅིག་གཟིགས་རོགས་གནང། པདྨ་དཀར་པོ་ཆོས་ཚོགས་ཀྱི་མཁན་པོ་དགའ་དབང་ལགས་དེ་རིང་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་པའི་ང་ཚོར་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་ད་ཉེ་ཆར་ཁྱེད་རང་གིས་དབྱིན་ཇིས་བརྩམས་པའི Your Mind Is Your Teacher ད་རང་སེམས་རང་གི་དགེ་རྒན་ཟེར་དེབ་དེ་ཅིག་ཀློག་པ་པོ་མང་པོ་ཅིག་གིས་དགའ་པོ་བྱེད་ཀྱི་འདུག་ཨ་མང་པོ་ཅིག་གིས་མཆན་ར་ལྟོ་བར་བྲིས་པ་དེ་ན་ཅིག་སེམས་ལ་ཕན་ཐོག་པོ་ཞེ་པོ་ཅིག་ཡོང་གི་འདུག་ཟེར་དེ་འདྲ་མཆན་བྲིས་པ་ཁ་ཤས་ཅིག་ངས་མཐོང་སོང། དང་པོ་དེ་ལ་མཁན་པོ། རང་སེམས་རང་གི་དགེ་རྒན་ཟེར་བའི་ཁྱེད་རང་གིས་དབྱིན་ཇིས་བརྩམས་པའི་དཔེ་དེབ་དེ་གའི་བརྗོད་བྱ་གཙོ་བོ་དེ་ག་རེ་ག་རེ་ཡིན་མིན་ཅིག་ངོ་སྤྲོད་ཅིག་གནང་དང། ད་དེའི་བརྗོད་བྱ་གཙོ་བོ་དེ་འདི་རེད། ཆོས་ཀྱི་སྡོམ་བཞི། ཆོས་ཀྱི་སྡོམ་བཞི་དེ་གཙོ་བོ་རེད་དེ་ནི་དེ། མི་ཕམ་རིན་པོ་ཆེ་གི་གསུང་དཔྱད་སྒོམ་འཁོར་ལོ་མ་ཟེར་གྱི་ཡོད་རེད་དེ་གཞི་བཞག་བྱས་ནས། ད་འདུ་བྱེད་ཐམས་ཅད་མི་རྟག་པ་ཟེར་ནས་མི་རྟག་པ་སྐོར་དེ་བྱེད། ཨ་ནི་ཟག་བཅས་ཐམས་ཅད་སྡུག་བསྔལ་བ་ཟེར་སྡུག་བསྔལ་གྱི་སྐོར་དེ་བྱེད། ཨ་ནི་ཆོས་ཐམས་ཅད་སྟོང་ཞིང་བདག་མེད་པ་ཟེར། བདག་མེད་དེ་དང་ཡང་བདག་མེད་ཀྱི་བཤད་སྟངས་ཅིག་བྱེད་དུས། འདིར་བྱས་ནས་བཤད་ཡོང་གི་འདུག། ཕུང་པོ་ལྔ་དེ་ཚོ་དང་གཅིག་དུ་མ་གི་རང་བཞིན་ཅན་དེ་ཤེས་ཡོང་གི་འདུག། དུ་མ་གི་རང་བཞིན་ཅན་དེ་ནི། ཆོས་ཀྱི་གནས་ལུགས་དེ་ཤེས་ཡོང་དུས། དེ་ནི། དེ་མྱ་ངན་འདས་པ་ཞི་བ། ད་གཙོ་བོ་དེ་ཆོས་ཀྱི་སྡོམ་བཞི་གི་གཞི་བཞག་ནས་དེའི་སྟེང་ལ་ནི་དཔྱད་པ་ཞུགས་ནས་སྒོམ་རྒྱག་ཡག་གི་དཔྱད་སྒོམ་དེ་འདྲ་ཅིག་རེད། དེ་ནི་ད་མཁན་པོ་པད་མ་དཀར་པོ་ཆོས་ཚོགས་ཟེར་ཨ་རིའི་ཆོས་ཚོགས་ཡོད་གསུང་གི་འདུག་དེ་ནི་ཨ་རིར་ག་དུས་ནས་ཕེབས་ད་ཨ་རིར་ཕེབས་ནས། ལོ་ག་ཚོད་ཕྱིན་སོང་དེ་ནས་ཨིན་ཇི་ར་དེ་ཨ་རིར་ཡོང་ནས་སྦྱངས་པས་རྒྱ་གར་ནས་སྦྱངས་པ་ཡིན། ད་ང་འདི་ན་ཉིས་སྟོང་བཞི་ལ་ཡོང་རེད་དང་པོ་ཡོང་དུས་ཨིན་ཇི་ཤེས་ཀྱི་མེད་ལོ་ཁ་ཤས་ཅིག་ལ་ཨིན་ཇི་སྦྱང་ཡག་གི་འདོད་པ་བྱེད་མེད་ཅེས་དང་པོ་ཚུར་ཡོང་ནས་བསྡད་ཡག་གི་རྩིས་དེ་ཆགས་ཀྱི་འགྲོ་མེད་ཡིན་ན་ཡང་དེ་ནས་ཉིས་སྟོང་བདུན་ནས་ཨིན་ཇི་སྦྱང་ཡག་གི་འགོ་དེ་བཙུགས་ནས་དེ་ཨིན་ཇི་འདི་ན་ཚུར་ཡོང་ནས་སྦྱང་ཤག་བྱས།
ཨ་ས་ཨ་ནི་ཅིག་ད། མཁན་པོ་ལགས། ཅིག་བཀའ་མོལ་གསུང་སྟངས་སྐད་ཀྱི་གདངས་ར་གང་ནས་བལྟས་པ་ཡིན་ན་ཅི་རྒྱ་གར་ནས་སྐྱེས་ནས་འཚར་ལོངས་བྱུང་ཆོག་དེ་འདྲ་ཡིན་ས་མ་ཁམས་བོད་ནས་ཡིན་ས་ཐོག་མ་བོད་ནས་ཅིག་ལྷག་པ་སློབ་གཉེར་གནང་སྟངས་ཕ་ཡུལ་གང་ནས་རེད། ཕ་ཡུལ་ད་ཁམས་ནང་ཆེན་ནས་རེད་ནང་ཆེན་ལ་རེད་དེ་ནས་ལོ་ཆུང་ཆུང་སྐབས་སུ་ནས་ཕ་གྲྭ་པ་བཟོ་ཤག་ཆེ་དེ་འདྲ་རེད་ལོ་བཅུ་པའི་ས་ནས་གྲྭ་པ་བཟོ་དེ་ནས་ད་ཕ་ཡུལ་རང་ལ་དེ་འདྲའི་སློབ་སྦྱོང་ཅིག་རྒྱ་ཆེན་པོ་བྱེད་ས་ཅིག་ཡོད་མ་རེད་ད་དགེ་རྒན་འདོན་ཡག་འདྲ་པོ་ཀློག་ཡག་དང། དེ་ཁྱོ་བ་ཞག་ནི་ཏིག་ཏིག་ཀྱང་ཡང་འདྲ་བ་དང་དེ་ཚོ་འདྲ་བོ་རེད། དེ་ནི་ལོ་ཕལ་ཆེར་བཅུ་བདུན་ཟེར་ནས་ཡང་དགོན་པ་གཞན་པ་ཅིག་ལ་འགྲོ་ནས་དེ་ནི་མཁན་པོ་ཀརྨ་ཚེ་བརྟན་ཟེར་ནས་མཁན་པོ་ཡག་པོ་ཅིག་བཞུགས་ཡོད་རེད། ཁོང་གི་མདུན་ནས་ཡང་ཁྲིད་ཁྲིད་འདྲ་བོ་དེ་ཚོ་ཞུས། དེ་འདྲའི་འདྲ་བོ་བྱས་དེ་ནི་གཅིག་ནི་ཡར་རྒྱ་གར་ལ་ཡོང་རེ
བ། ད་བོད་ལ་ཡིན་ན་ཆ་ཡང་གཅིག་ལ།

བོད་ནང་སློབ་སྦྱོང་བྱས། དེ་རྒྱ་གར་ལ་སློབ་སྦྱོང་ལོ་དགུ་གི་རིང་ལ་དེ་སློབ་སྦྱོང་བྱས། ད་ཕལ་ཆེར་ཕ་དེ་ཡ་དེ་ལོ་དགུ་དང་བཅུ་འདྲ་བོ་རེད་དེ་ག་ཚོད་བྱས་ལ། ཨ་ནི་རྒྱ་གར་ལ་བསྡད་ནས་ལྟ་བ་སློབ་གཉེར་ཁོ་ན་རང་བྱས་རེད།
ད་གཙོ་བོ་ལྟ་བ་སློབ་གཉེར་ནང་ཡང་འདི་གཅིག་གཙོ་བོ་ལྷ་བཞི་གཙོ་བོ་ག་རེ་ག་རེ་སྦྱངས་ཡོད་རེད། ད་གཙོ་བོ་དེ་ད་ལོ་རིམ་དང་པོའི་སྐབས་སུ་སྤྱོད་འཇུག་དང་དེ་ཚོ་རེད་དེ་ནས་ཡར་འགྲོ་དུས་དབུ་མ་ཡོད་རེད་ཤེར་ཕྱིན་ཡོད་རེད། ད་ནི་ཚད་མ་ཡོད་རེད་འདུལ་བ་ཡོད་རེད། ད་རྒྱལ་རབས་དང་ཆོས་འབྱུང། ད་ནི་ད་སུམ་རྟགས་ཀྱི་སྐོར། ད་དེ་ཚོ་ནང་དོན་རིག་པ་གཙོ་བོ་ནང་དོན་རིག་པ་རེད་དེ་སྔགས་ཀྱི་སྐོར་རེད། སྔགས་ཀྱི་སྐོར་དེ་ལ་ཡང། ད་ཕྱི་ནང་སྔགས་ཆ་ཚང་འདྲ་བོ་ཅིག། ཕྱི་རྒྱུད་སྡེ་གསུམ་དེ་ནང་རྒྱུད་སྡེ་གསུམ། མ་ཧཱ་ཡོ་ག་ཨ་ནུ་ཡོ་ག་ཨ་ཏི་ཡོ་ག་བྱས་ད་དེ་ཚོའི་སྐོར་ཆ་ཚང་འདྲ་བོ་བྱས་དེ་སྔགས་ཀྱི་སྐོར་དུ་གཙོ་བོ་དང་གསང་བ་སྙིང་པོ་དེ་ཚོ་སྦྱངས་རེད། ད་དེང་སང་རྒྱ་གར་ལྷོ་ཕྱོགས་བ་དེ་སེ་ར་བྱས་དེ་ནས་རྣམ་གྲོལ་གླིང་བཀྲ་ཤིས་ལྷུན་པོ་དེ་ཚོ་གཅིག་གདན་ས་ཆེ་ཁག་དེ་འདྲ་རེད་ཅིག་རྣམ་གྲོལ་གླིང་ད་སྤྱི་ཡོངས་ཀྱི་ཆ་ནས་ད་ལྟ་གྲྭ་པ་ག་ཚོད་ཙམ་ཡོད་རེད། ད་ལྟ་རང་ག་ཚོད་ཡོད་ན་ཏག་ཏག་གྲངས་ཀ་འདྲ་བོ་ངས་ཤེས་མ་སོང། ད་ཕལ་ཆེར་ཁ་ཤས་ཀྱིས་ཟེར་ན་སུམ་སྟོང་འདྲ་བོ་དེ་འདྲའི་ཟེར་གྱི་འདུག་ཕལ་ཆེར་དེ་ག་ཚོད་ཡོད་མི་འགྲོ་འདྲ་བོ་དྲན་གྱི་ཡོད། བྱས་ཙང་གྲངས་འབོར་མང་པོ་རེད་དེ་ཨ་ནི་དགོན་པ་ཅི་ཡ་ཡོད་རེད་ད་ད་ནི་སེ་ར་དགོན་པ་ཡོད་རེད་ད་ནི་བཀྲ་ཤིས་ལྷུན་པོ་བྱས་ད་དགོན་པ་ཆེན་པོ་མང་པོ་ར། ལགས་རེད་ད་ཅིག་རྣམ་གྲོལ་གླིང་ཕྱག་འདེབས་པ་པོ་སྐྱབས་རྗེ་པད་ནོར་རིན་པོ་ཆེ་སྐུ་གོང་མ་དེ་རེད།

དེ་མཁན་ཆེན་ཚེ་དབང་རྒྱ་མཚོ་གསུམ་བཅས་དེ་ནས་མཆོག་སྤྲུལ་དེ་རྒྱང་ཁང་སྤྲུལ་སྐུ་རིན་པོ་ཆེ་དང། རྨུགས་སངས་སྤྲུལ་སྐུ་དེ་ནས་ཀརྨ་སྐུ་ཆེན་རིན་པོ་ཆེ། ད་ཀརྨ་སྐུ་ཆེན་རིན་པོ་ཆེ་དེ་སྔོན་ནས་དཔལ་ཡུལ་གྱི་ད་བསྟན་པའི་བདག་པོ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། པད་ནོར་རིན་པོ་ཆེ་དང་ཁོང་རྣམ་པ་གཉིས་དེ་ད་གཅིག་ཞིང་ལ་ཕེབས་དུས་དེ་གཅིག་གིས་དེ་ཁྲི་འཛིན་འདྲ་བོ་བྱས་དེ་ནས་དེ་རྗེས་ལ་ཡང་གཅིག་ཚུར་འཁྲུངས་དེ་ཡང་དེ་འདྲ་བྱས་ནས་ཁོང་རེས་མོས་བྱས་ནས་འགྲོ་ཡ་ཡོད་ར། ད་ཁོང། རྣམ་པ་དྲུག་གཙོ་བོ་རེད། དེ་ནི་ཀརྨ་སྐུ་ཆེན་རིན་པོ་ཆེ་ད་གཙོ་བོ་ཡིན་མཁན་འདྲ་བོ་རེད། ད་ཁོང་རྣམ་པ་དྲུག་བྱས། དེ་ནི་དེའི་འོག་ལ། ད་ནམ་རྒྱུན་བཤད་གྲྭ་ལ་བཤད་གྲྭ་ཁོ་རང་ལ་རྒྱུན་ལས་མི་ལྔ་ཙམ་ཡོད་རེད་ཚོགས་གཙོ་དང་ཚོགས་གཞོན། ད་ནི་དྲུང་ཡིག་བྱས་དགེ་བསྐོས་བྱས་དངུལ་གཉེར་བྱས། ད་དེ་གི་འཛིན་སྐྱོང་གཙོ་བོ་བྱེད་ཀྱི་ཡོད་རེད་དེ་གྲྭ་ཚང་ཡིན་ན་ཡང་གྲྭ་ཚང་རང་ལ་དེ་ཡོད་རེད་དེ་སློབ་གྲྭ་ཡིན་ན་སློབ་གྲྭ་ལ་ཡང་རྒྱུན་ལས་ཀྱི་མི་མངགས། དེ་ནི་ཨ་ནེ་དགོན་པ་ཡོད་རེད་ཨ་ནེ་དགོན་པ་དེ་ག་རང་བྱེད་དེ་མཚམས་མཚམས་ཡང་ལས་ཀ་ཆེན་པོ་འདྲ་བོ་དེ་འདྲ་བྱེད་དགོས་དུས་ཚང་མ་ཐུག་རུག་རུག་བྱས་ནས་གྲོས་འདྲ་བོ་བྱས་དེ་ཐག་གཅོད་དེ་འདྲ་བྱེད་ལས་ཀ་བྱེད་འགྲོ་གི་རེད།
ལགས་སོ་ད་དེ་ནས་ཅིག་མཁན་པོ་ཁྱེད་རང་ལ་མཚོན་པ་ཡིན་ན་ཅིག་སློབ་གཉེར་གནང་ས་གཙོ་ཆེ་བ་དེ་ནང་དོན་རིག་པ་ཡིན་དེ་འདྲ་སྒོམ་ར་ད་ད་ག་ཡིན་ས་རེད་ཡིན་ན་ད་ཁྱེད་རང་གཞན་དང་མ་འདྲ་བ་ཅིག་ཁྱེད་རང་དཔེ་དེ།

མཐོང་མ་མྱོང་མཁན་གྱི་ད་ཡིག་ཆ་རྙིང་པ་འདྲ་བོ་དེ་རིགས་མཐོང་འོང་དུས། དེ་འདྲའི་འདྲ་བོ་བྱས་ནས་ད་དོ་སྣང་ལགས་སོ། ད་ཁྱེད་རང་ཀྱིས་དེ་འདྲའི་དྲ་རྒྱ་ཅིག་གི་ནང་འགྲོ་ས་འདུག་ཟེར་དུས། ཆེས་མང་པོ་ཅིག་གི་དྲ་རྒྱ་དེ་ཧ་ལམ་གཅིག་དང་ན་ཤེས་མཁན་ཡོད་ཀྱི་མ་རེད། གཅིག་དང་ན་མང་པོ་ཅིག་གིས་ཤེས་མཁན་ཡོད་ཀྱི་རེད། དེ་དྲ་རྒྱ་དེ་མི་ཚང་མ་འཛུལ་ཐུབ་པའི་ལྟ་ཐུབ་ས་དེ་འདྲ་འདྲ་ཅིག་རེད་ཡང་ཁོ་དམིགས་བསལ་གྱི་ཅིག་ཚོགས་མི་ར་དེ་འདྲ་གིས་མ་གཏོགས་ལྟ་མི་ཆོག་པའི་དེ་འདྲ་འདྲ་ཅིག་རེད། དྲ་རྒྱ་དེ་ནང་གལ་སྲིད་དུ་ཅིག་དོན་གཉེར་བྱེད་མཁན་ཡོད་པ་ཡིན་ན།

ཏུང་ཧོང་གི་ཡིག་ཆ་ཟེར་དུས་མི་མང་པོ་ཅིག་གིས་བོད་ཀྱི་ལོ་རྒྱུས་རྙིང་པ་ར་དེ་འདྲ་མ་གཏོགས་ཆོས་དཔེ་ར་དག་ཞིབ་འཇུག་བྱེད་མཁན་ཅིག་མང་པོ་ཡོད་མ་རེད། ན་ནིང་དུ་བ་ཅོ་འབྲི་གུང་སྐྱབས་མགོན་ཆེ་ཚང་འདིར་ཕེབས་པའི་སྐབས་དེར་ཏུང་ཧོང་གི་ཡིག་ཆ་ནང་གི་བརྒྱ་ཆ་བདུན་ཅུ་ལྷག་དེ་ཆོས་དཔེ་དེ་འདྲ་རེད། བོད་ཀྱི་ལོ་རྒྱུས་དེ་བརྒྱ་ཆ་སུམ་ཅུ་ཟིན་མ་ཟིན་ཅིག་རེད་གཟིགས་འདུག་དག་སྣང་ཅན་གྱི་དག་སྣང་ཅིག་བསྟན་གདའ། སྤྱིར་བཏང་ཏུང་ཧོང་གི་ཡིག་ཆ་འདི་ཐོག་མ་རྙེད་མཁན་དེ་གཅིག་སྟོང་དགུ་བརྒྱ་བཅུ་མེད་བདུན་གྱི་ལོ་སྟེ། Marc Aurel Stein ཟེར་ཡས་དེ་སུའི་ཏེན་གི་མི་ཅིག་ཡིན་པ་ཡོད་ཁོ་རང་ཕར་ཕྱིན་བྱས་དེ་ནས་ད་ཁོ་རང་གི་མཐོང་བ་དེ་ན་བོད་པ་རང་གི་དེ་འདྲ་གི་ཡིག་ཆ་དཔེ་དེབ་བསྡམས་རིལ་དེ་འདྲ་བརྒྱད་ཅུ་ཙམ་འདུག་ཁོ་རང་གི་ཚོད་དཔག་བྱས་ན་དེ་འདྲ་འདྲ་ཅིག་མཐོང་སོང་དེ་ནང་ན་དཔེ་དེབ་བསྡམས་རིལ་རེ་རེ་གི་ནང་ན་དཔེ་དེབ་བཅུ་གྲངས་དེ་འདྲ་ཡོད་དུས་ད་ཧ་ལམ་ད་བརྒྱད་བརྒྱ

དྲི་མ་མེད་པར་གྲགས་པས་བསྟན་པའི་མདོ་ཟེར་ཡས་འདྲ་བོ་དང་ད་མདོ་གི་སྐོར་དེ་འདྲ་མང་པོ་འདུག་དེ་ནི་རྡོ་རྗེ་གཅོད་པ་ཡོད་རེད། གསེར་འོད་འདུག་ད་ནམ་རྒྱུན་ང་ཚོས་འདོན་བསྡད་རྒྱུ་གི་འཇམ་དཔལ་མཚན་བརྗོད་འདྲ་བོ་དང་བཟང་སྤྱོད་དང་ད་དེ་སོགས་ཚང་མ་འདུག་དེ་ནི། དེ་མ་ཡིན་པ་ད་བསྟན་བཅོས་ཀྱི་སྐོར་ཡང་མང་པོ་ཡོད་རེད། མགོན་པོ་ཀླུ་སྒྲུབ་ཀྱི་གསུང་དེ་རིགས་འདུག་དཔེར་ན་དབུ་མ་རྩ་བ་ཤེས་རབ་ཀྱི་འགྲེལ་པ་ག་ལས་འཇིགས་མེད་ད་ག་ལས་འཇིགས་མེད་ཟེར་ཡས་དེ་ཆ་ཚང་གཅིག་འདུག

རྫོགས་ཆེན་གྱི་གཞུང་དེ་སྦས་པའི་རྒུམ་ཆུང་ཟེར་ཡས་ཅིག། སྦས་པའི་རྒུམ་ཆུང་ཟེར་ཡས་དེ། ད་གསུང་མཁན་དེ་རྒྱ་གར་གྱི་ད་རྫོགས་ཆེན་གྱི་སློབ་དཔོན་སངས་རྒྱས་སྦས་པ་ཟེར་ཡས་དེ། ཨ་ནི་ཁོང་གིས་གསུངས་སྦས་པའི་རྒུམ་ཆུང་ཟེར་ཡས་ཅིག་འདུག། ཨ་ནི་དེ་མ་ཡིན་པ་རིག་པའི་ཁུ་བྱུག་ཟེར་ཡས་ཅིག། དེ་འདྲ་གི་གཞུང་གཉིས་ཕལ་ཆེར། ད་རྫོགས་ཆེན་ལ་སྤྱིར་བཏང། ད། སེམས་སྡེ་དང་ཀློང་སྡེ་དང་མན་ངག་གི་སྡེ་ཟེར་ནས་དེ་འདྲ་མང་པོ་ཕྱེ་བ་ཡོད་རེད། དེའི་ནང་གི་མང་བ་ཆེ་དེ་སེམས་སྡེ་འདྲ་བོ་རེད། དེ་གཉིས་དེ་དག་གཙོ་བོ་འདྲ་བོ་རེད། ཨ་ནི་དེ་མ་ཡིན་པ་ཡང་གསང་བ་སྙིང་པོ་གི་དེ་འདྲའི་གྲངས་ཆ་རྒྱུ་ཡང་བྱུང་དེ་ཚོ་ཁ་ཤས་འདུག།
ད་རྫོགས་ཆེན་ཟེར་ཡོང་དུས་ང་ཚོ་ཅིག་ལོ་རྒྱུས་ཟེར་དེ་ལོ་རྒྱུས་རེད་ང་ཚོ་ག་དུས་ནས་ལོ་རྒྱུས་དེ་དྲང་པོ་ཅིག་མ་ཤེས་ན་ཡོང་གི་མ་རེད་བསམ་གྱི་འདུག་ང་ཚོ་བོད་པའི་སྤྱི་ཚོགས་ནང་ཡང་ཅིག་མཁས་དབང་མང་པོ་རྫོགས་ཆེན་ཟེར་དེ་ལྟ་ཚུལ་མ་འདྲ་བ་གཉིས་ཡོད་རེད་ཁ་ཤས་ཀྱི་ན་རྫོགས་པ་ཆེན་པོ་ཟེར་ཡ་འདི་རྒྱ་གར་ནས་རྩ་བ་ནས་ཐ་སྙད་དེ་རྙེད་ཀྱི་མི་འདུག་ཟེར་ལེགས་སྦྱར་སྐད་ཀྱི་ནང་དཔེར་ན་ཅིག་མ་ཧཱ་མུ་དྲ་ཕྱག་རྒྱ་ཆེན་པོ་ཟེར་ཡ་བཟོ་འདྲ་ཅིག་དེ་ནས་དཔེར་ན་ཅིག་ད་མ་ཧཱ་ཀཱ་ལ་ཟེར་ཅིག་ནག་པོ་ཆེན་པོ་ཟེར་སོ་འདི་འདྲ་གི་ནང་བཞིན་གྱི་ཅིག། ཅིག། རྫོགས་ཆེན་དེ་སྐད་དོད་དེ་རྩ་ནས་རྙེད་གི་མི་འདུག་ཟེར་དེ་འདྲ་བཤད་ཚུལ་གཅིག་ཡོད་རེད། དེ་སོང་དུས་དེ་རྫོགས་ཆེན་ཟེར་དེ་རྒྱ་གར་རང་ནས་བསྒྱུར་བ་ཅིག་ཡིན་གྱི་མ་རེད་འདི་བོད་པའི་བླ་མ་ཚོ་གི་གསུང་བ་དེ་འདྲ་ར་ཅིག་མིན་འགྲོ་ཟེར་ལྟ་ཚུལ་གཅིག་རེད་ད་ཟེར་ཚུལ་གཞན་པ་ཅིག། བོན་གྱི་གཞུང་ནང་བས་དེ་རྫོགས་ཆེན་ཟེར་ཐ་སྙད་དེ་ཐོན་གྱི་ཡོད་རེད་དེ་འདྲ་སོང་ཙང་ཅིག་ད་བོད་ལ་ནང་ཆོས་དར་བོད་པ་ཟེར་སོ་སོའི་ཕ་མེས་ཀྱི་མི་རབས་མང་པོ་དར་བོན་པོའི་རིག་གཞུང་དེ་གཏོར་བཤིག་ཆ་ཚང་དང་རྩ་མེད་བཏང་དགོས་དུས། གཅིག་བོན་པོའི་གི་རིག་གཞུང་ནང་གི་དགོས་ཡ་དེ་ཚུར་ལེན་དུས། རྫོགས་ཆེན་ཟེར་ཐ་སྙད་དེ་རྦད་དེ་བོན་ནས་ཚུར་ལེན་ཤག་བོན་པོ་གི་རྦད་དེ་འབྱུང་ཁུངས་དེ་བོན་པོ་རེད་ཟེར་དེ་འདྲ་གསུང་གསུང་མཁན་མང་པོ་ཡོང་གི་འདུག་དེ་མཁན་པོ་དེ་ག་འདྲ་རེད་བསམ་གི་འདུག། ད་རྫོགས་ཆེན་གི་ཁྱེད་རང་བོན་པོ་ལ་ལ་བོན་པོ་ལ་རྫོགས་ཆེན་འདུག་ད་དེ་ཁོ་རྗེས་བཅད་བྱས་ནས་འགྲོ་བཞག་ན་ད་དེ་ལ་ལོ་རྒྱུས་དང་ཅིག་རྒྱབ་ལྗོངས། དེ་ཚོ་གཏིང་ཟབ་པོ་ཡོད་མཁན་དེ་འདྲ་ཞིག་རེད་ཤག་དེ་ནས། རྫོགས་ཆེན་དེ་རྒྱ་གར་ལ་ཡོད་མ་རེད་ཟེར་ཡ་དེ་ད་ལྟ་ངས་ཤེས་པ་ཕ་ཏེ་ཏུན་ཧོང་གི་ཡིག་ཆ་དེ་བལྟ་ཡོང་དུས། རྒྱ་གར་ལ་ཡོད་བསྡད་པ་དེ་འདྲ་ཞིག་རེད་འདུག་བསམ་ས་འདྲ་བོ་ཞིག་རེད། ག་རེ་ཟེར་ན་སྦས་པའི་རྒུམ་ཆུང་བརྩམས་མཁན་དེ་ད་རྒྱ་གར་གི་སློབ་དཔོན། དེ་བུ་ད་གུབ་ཏཱ་ཟེར་དོ། བུ་ད་གུབ་ཏཱ་ཟེར་ཡ་དེ་རེད་ཤག་དེ་ནས་ད་དེ་གི་གསུང་བྱས།

ད་ནམ་རྒྱུན་ང་ཚོ་དེ་བརྗོད་འགྲོ་གི་ཡོད་རེད་དེ། མ་ཧཱ་ཡོ་ག་ཨ་ནུ་ཡོ་ག་ཨ་ཏི་ཡོ་ག་ཟེར་ནས་བརྗོད་འགྲོ་གི་འདུག་ཨ། དེ་བརྗོད་འགྲོ་དུས་རྫོགས་པ་ཆེན་པོ་ཟེར་ཡ་དེ་ཨ་ཏི་ཡོ་ག་གི་ཐ་སྙད་དེ་བསྒྲིགས་འགྲོ་དགོས་ཟེར་རེད། སྤྱི་བཏང་བྱང་ཆུབ་ཀྱི་སེམས་ཟེར་ཡ་དང་འདྲ་མི་འདྲ་ད་ཐ་སྙད་འདྲ་མི་འདྲ་བེད་སྤྱོད་གཏོང་གི་འདུག་ཨ། ད་ལེགས་སྦྱར་གི་སྐད་ཐོག་ལ་ནམ་རྒྱུན་བྱེད་སྡོད་དུས་ཨ་ཏི་ཡོ་ག་ཟེར་ནས་ལབ་སྡོད་ཀྱི་འདུག། ལ། ད་དེ་ནས།

དེ་དྲན་དྲན་པ་མེད་པ་ཅི་ཡང་དྲན་མེད་ནག་ཐོམ་མེ་བསྡད་བསྡད་འདྲ་བོ་ཞིག། དྲན་པ་དེ་ཚོ་ཚང་མ་བཀག་བཟང་པོའི་ངན། ལྟ་བ་ཡང་མེད་ངན་པའི་ལྟ་བ་ཡང་མེད་རྣམ་རྟོག་ཚང་མ་བཀག་ནས་དྲན་མེད་ཀྱི་ངང་ལ་བསྡད་བསྡད་པ་དེ་འདྲ་འདྲ་བོ་ཅིག་ལ་བསམ་བཏང་བསྡད་ཀྱི་འདུག་ཡིན་ན་ཡང། ད་ཡིག་ཆ་དངོས་གནས་གསལ་པོ་འདྲ་བོ་ཞིག་ཧ་ཤང་ཁོ་རང་གིས་འདི་རེད་ཟེར་གི། གསལ་པོ་ཞིག་ཐོན་ཡ་ཡོད་མ་རེད།

རྒྱ་གར་གྱི་སློབ་དཔོན་རྒྱ་ནག་ལ་འགྲོ་དེ་ནི་མི་སྣ་གཅིག། གྲུབ་ཐོབ་ཀྱི་སྤྱོད་པ་མང་པོ་ཅིག་བསྟན་དེ་ནི་མར་བརྒྱུད་ཡོང་རྒྱུ་རེད་འདུག་ཡང་དེ་ལ་ཡང་ཟབ་པ་དམིགས་བསལ་ཡོད་བསྡད་པ་ཅིག་བྱས་དེ་ཡང་ང་ཚོ་བོད་ལ་ཡར་དར་འོང་དུས་ནང་ཡང་རྒྱ་ཆེན་པོ་ཅིག་དང་པོ་དང་རྒྱ་ཆེན་པོ་འདྲ་བོ་དར་ཤག་བསམ་ཡས་ལ་ད་སྦ་བཞེད་དེ་ཚོ་ལ་བལྟ་འོང་དུས།

དེ་རྗེས་ངས་བསམ་ན་ཧ་ཤང་དེ་དེ་འདྲའི་སྡུག་པོ་ཅིག་ཡིན་ས་མ་རེད་ད་ཏུང་ཧོང་གི་ཡིག་ཆ་ནང་བལྟ་འོང་དུས། སྒོམ་དེ་རྩ་འདོན་བྱས་ཤག་དེ་ནི་གཞུང་དེ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་རྡོ་རྗེ་གཅོད་པ་དང། མདོ་སྡེ་ལང་ཀར་གཤེགས་པ་དེ་སོགས་ཀྱི་རྗེས་སུ་འབྲངས་ནས་གསུངས་དེ་ཅིག་དེ་འདྲའི་འདྲ་བོ་ཅིག་རེད་ཤག། ཨ་ནི་ད་དེ་ནི་ད་ལྟ་གོང་དེ་ཁྱེད་རང་གིས། ཏུང་ཧོང་གི་ཡིག་ཆ་ནང་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཤེས་རབ་སྙིང་པོ་དང་ད་དེ་འདྲ་གི་དཔེ་ཆ་མང་པོ་ཅིག་གསུངས་སོང།

ག་རེ་ཟེར་ན། རྒྱལ་རབས་དང་དུས་ཚོད་དེ་ཡིག་སྐད་ཐོག་ལ་བྲིས་བཞག་པ། ཡིག་སྐད་ཐོག་ལ་མ་ཡིན་པ་ཅིག་ཁ་སྐད་འདྲ་བོ་བྱས་དེ་ནི། མི་གི་མིང་དང་ས་གི་མིང་དང་དུས་ཚོད་ཅིག་བྱས་འོང་དུས་རྒྱུ་མ་འབྱོར་དུ་འགྲོ་དུས་ཏོག་ཙམ་དཀའ་ལས་ཁག་པོ་འདྲ་བོ་རེད་དེ་མ་གཏོགས། ཆོས་ཀྱི་ཐོག་ལ་བལྟ་ན་ཤེས་རབ་སྙིང་པོ་འདྲ་བོ་ཡིན་ན། ཕལ་ཆེར་ང་ཚོ་ད་ལྟ་འདོན་བསྡད་པ་དང། ཅིག་ཏུང་ཧོང་ནང་ན་ཡོད་བསྡད་པའི་སྐད་ད་ལོ་གཅིག་སྟོང། ཙམ་གྱི་ལོ་རྒྱུས་ཡོད་པའི་ཡིག་ཆ་རེད་བ། དེ་ཀློག་འོང་དུས། བརྡ་དག་གི་འགྲོ་སྟངས་རེད་དེ་མ་ཡིན་པ་ཅིག། ཁྱད་པར་ཆེན་པོ་རྩ་ནས་མཐོང་ཐུབ་ཀྱི་མི་འདུག་ཁྱད་པར་ཆེན་པོ་མཐོང་མི་ཐུབ་པ་མ་ཚད་ཕལ་ཆེར་གཅིག་པ་རེད་འདུག་བསམ་བསམ་འདྲ་བོ་རེད། ད་གཅིག་པ་ཡིན་པ་ཡིན་ན་ད་དེ་ད་ང་ཚོ་དད་པ་བག་ཆགས་ཀྱི་ལོ་རྒྱུས་རང་དཔེ་དེ་ཉམས་ཞིབ་བྱས་རྗེས་བསམ་བློ་བཏང་པ་ཡིན་ན་ད་དེ་དོགས་པ་ཆེན་པོ་ཅིག་ཡོང་གི་རེད་གང་ཡིན་ཟེར་ན། ད་བོད་བཙན་པོའི་སྐབས་ཀྱི་ཅིག་གི་རྡོ་རིང་དང་དེ་འདྲ་ཀ་བ་ཡི་གེ་བྲིས་བཞག་པ་དེ་ཚོ་ད་ལྟ་ཡིན་ན་ཧ་ལམ་དཔེ་མང་པོ་ཅིག་ཀློག་ཐུབ་ཀྱི་མ་རེད་ཡིན་ནའང་ད་སྐབས་འདི་གི་དཔེ་ཆ་ལས་ལྷག་གི་རྒྱ་བོད་ཀྱི་ས་མཚམས་མར་བཙུགས་པ་ཡིན་ན་རེད་སྟག་སྒྲ་ཀླུ་ཁོང་གི་དཔེ་དེ་རྡོ་རིང་ཡིན་ན་རེད་རྡོ་རིང་གི་དེ་བོད་རྒྱལ་ཁབ་ཀྱི་དཔེ་དེ་ད་མངའ་ཐང་གི་ཆེ་ཆུང་དང་དཔེ་དེ་ད་བྱས་རྗེས་དང་དཔེ་དེ་དར་རྒུད་ཀྱི་དེ་འདྲ་དཔེ་དེ་མཚོན་པའི་རྡོ་རིང་གི་ཡིག་ཆ་ཡིན་ན་དེ་ཚོ་ད་ཏག་ཏག་དཔེ་བརྡ་རྙིང་ར་དེ་འདྲ་གོ་ཐུབ་ཀྱི་མེད་དུས་ཤེས་རབ་སྙིང་པོ་ར་འདི་འདྲ་གོ་ཐུབ་པའི་བརྡ་སྤྲོད་དང་མཐུན་པ་ཅིག་ཡིན་པ་ཡིན་ན་ད་དངོས་གནས་འདི། བཙན་པོའི་སྐབས་ཀྱི་དེབ་འདི་ཡིན་ནམ་ན། ད་བཙན་པོའི་སྐབས་ཀྱི་ཡིན་པ་ད། ད་རྒྱལ་སྤྱི་ལ་ཡོངས་གྲགས་འདྲ་བོ་ར། ཡོངས་གྲགས་འདྲ་བོ་མི་ཚང་མས་ད་ཁས་ལེན་ཡ་དེ་འདྲ་འདྲ་བོ་རེད་ཤག། ག་རེ་ཟེར་ན་ད་དེ་ཞིབ་འཇུག་མང་པོ་ཅིག་བྱས་བཞག་རེད་མ་གཏོགས་མི་གཅིག་གིས་ཅིག། དོན་མི་ཁ་ཤས་ཅིག་གིས་རང་བསམ་བློ་བཏང་བཞག་ཅིག་དེ་འདྲ་མ་རེད་དེ་རྒྱལ་སྤྱི་གི་མཁས་དབང་མང་པོ་ཅིག་གིས་ཞིབ་འཇུག་མང་པོ་ཅིག་གནང་ནས་བྱས་བཞག་དུས་དངོས་གནས་བཙན་པོའི་སྐབས་ཀྱི་ད་ཡིག་ཆ་ཅིག་ད་བོད་བརྒྱུད་ནང་པའི་ཆོས་ལ་སློབ་སྦྱོང་ཟེར་གི་མ་རེད་ཞིབ་འཇུག་ཅིག་བྱེད་དགོས་ན་ད་ནི་ཏུང་ཧོང་གི་ཡིག་ཆ་ལས་ལྷག་ས་ད་ཡིག་ཆ་རྙིང་པ་རེད་ད་ང་ཚོ་མིག་གིས་མཐོང་རྒྱུ་ཡོད་པ་ལག་པས་རེག་རྒྱུ་ཡོད་དེ་སྐབས་ཀྱི་ད་ཡིག་ཆ་དེ་དཔེར་ན་ཆོས་ཀྱིས་གསུང་བ་ནི་རྡོ་རིང་ནང་བཞིན། ད་རྡོ་རིང་དེ་ཁོ་རྡོ་ལ་བརྐོས་བཞག་རེད་ད་ལྟ་ང་ཚོ་ཏུང་ཧོང་གི་ཡིག་ཆ་དེ་ཤོག་བུའི་ཐོག་ལ་ཡོད་དེ་རེད་མ་གཏོགས་དངོས་གནས་རྡོ་རིང་དང་གཅིག་པ་ཡིན་བསྡད་རྒྱུ་འདྲ་བོ་ཅིག་དེ་འདྲ་ཅིག་བརྩི་གི་འདུག་ཨ་ཕལ་ཆེར་དེས་བཙན་པོའི་སྐབས་ཀྱི་ཨེ་ཡིན་ཟེར་ན་ཡང་ཅི་མ་ཆོག་ཅིག་བྱེད་ས་མ་རེད་དྲན་གི་ཡོད་ད་ལྟའི་གོང་དུ་ཞུས་པ་ནང་བཞིན་ད་ལྟ་རྡོ་རིང་གི་ཡི་གེ་དེ་ཚོ་ཁ་སྐད་དང་ས་དང་ད་མིང་དང་དེ་ཚོ་འདྲ་བོ་བྱས་ཡོང་དུས་དཔེ་གོ་དཀའ་བོ་འདྲ་བོ་རེད་དེ་ར། དེ་ནང་བཞིན་ཁོ་རང་ཏུང་ཧོང་གི་ཡིག་ཆ་ནང་གི་ང་ཚོའི་ལོ་རྒྱུས་དང་འབྲེལ་བ་ཡོད་བསྡད་རྒྱུ་བཙན་པོའི་ལོ་རྒྱུས་དང་འབྲེལ་བ་ཡོད་བསྡད་རྒྱུ་དེ་ཚོ་འདྲ་བོ་འདྲ་བོ་འདུག་ཡང་ཆོས་ཀྱི་ཆོས་དཔེ་དེ་ཚོ་ལ་བལྟ་ཡོང་དུས་ད་ནི་ག་རེད་ཆོས་དཔེ་དེ་ཚོ་དེ་ནི་ད་སྔ་མ་གང་བསྒྱུར་བ་དེ་ང་ཚོ་བོད་པ་གིས་བདག་གཉེར་བྱས་ནས་ད་ལྟ་ཡང་དེ་ག་རང་བསྒྱུར་བཅོས་རྩ་ནས་མ་བརྒྱབ་ནས་ཅིག་ལོ་སྟོང་ཕྲག་གཅིག་གི་སྔོན་ལ་མར་དེ་འདྲ་ཅིག་འགྲོ་ཞིག་འདུག་ཨང་དེ་ང་ཚོ་ད་ལྟ་ཀློག་བཞག་ན་ཡང་ཀློག་ཐུབ་ཀྱི་འདུག་དཔེར་ན་ཕྲུ་གུ་ལོ

སུམ་ཅུ་པའི་རྩ་བ་འདི་ཐོན་མི་སམ་བྷོ་ཊ་གིས་བརྩམས་པ་ཡིན་ད་གསུང་གི་ཡོད་རེད་ད། ཐོན་མི་སམ་བྷོ་ཊ་གིས་གང་ལྟར་གསུང་ཁོང་གིས་བརྩམས་པ་ཡིན་ན་སྲོང་བཙན་སྒམ་པོའི་དུས་སྐབས་ཀྱི་ད་བརྡ་སྤྲོད་པའི་གཞུང་དེ་ཆགས་ཀྱི་ཡོད་རེད་ཡིན་ན་ད་མཁས་པ་མང་པོ་ཅིག་གིས་འདི་རྩ་བ་ཉིད་ནས་མ་རེད། བཙན་པོའི་སྐབས་དཔེ་ད་བརྡ་སྤྲོད་པའི་གཞུང་དེ་འདྲ་དཔེ་ད་བརྟན་པོ་ཅིག་མི་འདུག་འདི་དཔེ་ད་གཞུག་ལ། ས་སྐྱ་པཎྜི་ཏ་གིས་བརྩམས་བྱས་དེ་ནི་ཐོན་མི་སམ་བྷོ་ཊ་གིས་བརྩམས་པ་ཟེར་མིང་དེ་བཏགས་བཞག་དུས་ཨ་ནི་ཆོས་བརྒྱུད་ཡོངས་རྫོགས་མཁས་པ་ཡོངས་རྫོགས་ཀྱི་དཔེ་དེ་ལྟ་ཉམས་ལེན་གྱི་ལག་ལེན་བསྟར་ཡ་གཅིག་ཆགས་རེད་དེ་འདྲ་མཁས་པ་མང་པོ་དང་ཉེ་ཆར་རྩོམ་དེ་འདྲ་བྲིས་ཡོང་དགོས་དེ་འདྲ་སོང་ཙང་ཅིག་ལྟ་ཤེས་རབ་སྙིང་པོ་ར་ལྟ་འདི་དཔེ་ཆ་ཚང་མ་བརྡ་སྤྲོད་པའི་གཞུང་དང་ད་ལྟ་གི་དཔེ་དེ་ཐོན་ཕྲུ་གུ་ལོ་བཅུ་གིས་ཀློག་ཐུབ་པ་དེ་འདྲ་ར་གཅིག་ཡིན་པ་ཡིན་ན། ད་སྐབས་དེ་དུས་བརྡ་སྤྲོད་པའི་གཞུང་གཅིག་ཡོད་པ་ཡིན་ན་རྡོ་རིང་གི་ཡི་གེ་དེ་ཚོ་བརྡ་སྤྲོད་པའི་གཞུང་ག་རེ་བྱས་ནས་མ་མཐུན་པ་རེད། རྐང་བཙུགས་ཀྱིས་ག་རེ་བྱས་ནས་བེད་སྤྱད་དེ་བརྡ་སྤྲོད་པའི་གཞུང་མཐུན་པ་ཅིག་བྱས་རེད། ད་དེ་ཡང་འགལ་ཟླ་ཆེན་པོ་ཅིག་ཡོང་གི་མི་འདུག་པས། ད་དེ་ངས་དེ་འདྲའི་རྩོམ་མ་ཞིག་མཐོང་མ་སོང། ཁོ་ཚོ་གིས་གཙོ་བོ་དེ་རྒྱུ་མཚན་དེ་རྡོ་རིང་གི་ཡི་གེ་དེ་དང་བརྡ་སྤྲོད་ཀྱི་ཡི་གེ་དང་མཐུན་གི་མི་འདུག་ཟེར་བས། ད་དེ་ཡིན་སོང་ན། རྡོ་རིང་གི་ཡི་གེ་དེ་ཚོ་ཁ་སྐད་དང་མཐུན་པ་བྱས་ནས་བྲིས་བཞག་རྒྱུ་རེད་བ། ཁ་སྐད་དང་མཐུན་པ་བྱས་ཡུལ་སྐད་འདྲ་བོ་བྱས་དེ་ཚོ་དེ་དུས་མི་མང་ཕར་བར་གི་གོ་ལས་སླ་བོ་གོ་ཐུབ་ཡག་ཅིག་དེ་འདྲ་ཅིག་བྲིས་བཞག་རྒྱུ་གི་རྒྱུ་མཚན་ཡིན་མིན་འགྲོ་དྲན་གི་ཡོད། མ་གཏོགས་ཏུང་ཧོང་ནང་ལ་ཡོད་བསྡད་ཀྱི་དཔེར་ན་ཤེས་རབ་སྙིང་པོ་འདྲ་བོ་ཡིན་ན། ད་ལྟ་ང་ཚོ་འདོན་བསྡད་རྒྱུ་གི་ཤེས་རབ་སྙིང་པོ་དང་ཕལ་ཆེར་གཅིག་པ་གཅིག་རྐྱང་རེད་སྤྱིར་བཏང་ཤེས་རབ་སྙིང་པོ་གི

བཤད་ཚུལ་ཅིག་ཅིག་ཡོད་རེད། དེ་ནི་མཁས་པ་ཁག་ཅིག་གིས་ཟེར་ན་དེ་དུས་རབས་བཅུ་གསུམ་བཅུ་བཞི་གི་རེད་དེ། ཆ་ཚང་བ་ད་དུས་རབས་བརྒྱད་པ་ར་དགུ་པ་ནི་ཡིན་ས་མ་རེད། ད་གང་ལྟར་གྱི་རྙིང་པ་རེད་དེ་ཡིན་ན་བཙན་པོའི་སྐབས་ཀྱི་རང་བྲིས་པ་དེ་འདྲ་དག་ཡིན་ནམ་མིན་ནམ་ཟེར་དེ་འདྲ་དོགས་པ་ལང་མཁན་མང་པོ་ཅིག་འདུག་ཡང་རྦད་དེ་མཁས་པ་ཁག་ཅིག་གིས་ཏུང་ཧོང་གི་ཡིག་ཆ་གི་ནང་གི་དུས་རབས་བཅུ་གསུམ་པ་དེ་འདྲ་བའི་དེ་འདྲ་གི་མི་གི་མིང་ཐོན་ཡོང་གི་འདུག་དེ་བྱེད་དུས་དེ་རྦད་དེ་དུས་རབས་བརྒྱད་པ་དགུ་པ་གི་ཡིག་ཆ་རྩ་བ་ནས་མ་རེད་ཟེར་ད་དེ་བཤད་ཚུལ་མང་པོ་ཅིག་འདུག་ད་མཁན་པོ་ད་གིན་གོང་ནས་རྦད་དེ་གང་མང་གསུངས་ཡང་དེ་དེ་ན་ཏུང་ཧོང་གི་ཡིག་ཆ་དེ་བཙན་པོའི་སྐབས་གི་ཡིག་ཆ་རྙིང་པ་ཡིན་བ་དེ་རྦད་དེ་ཡིད་ཆེས་གཙང་མ་ཡོད་པ་འདྲ་དེ་འདྲ་སོང་ཙང་ཁྱེད་རང་ཡང་རྦད་དེ་ཅིག་ཏུང་ཧོང་གི་ཡིག་ཆ་འདི་ཚོ་ཆོས་དཔེ་འདི་ཚོ་ཡིན་ན་རེད་བོད་གི་ལོ་རྒྱུས་འདི་ཚོ་ཡིན་ན་ཅིག་བཙན་པོའི་སྐབས་དང་དུས་རབས།

དེ་ནི་ཧྥ་རན་སི་དེ་ཚོ་ལ་ཡོད་བསྡད་རྒྱུ། དེ་ཚོ་གི་ཡིག་ཆ་དེ་ཚོ་ད་ལོ་སྟོང་ཕྲག་གི་ལོ་རྒྱུས་ཡོད་བསྡད་རེད་བ། ད་དེ་རེད་མ་གཏོགས་ཡང་ཏུང་ཧོང་གི་ཡི་གེ་ཟེར་དུས་ཚང་མ་ཡང་དེ་འདྲ་བྱས་ནས་བརྩི་རྒྱུ་ཡོད་ས་མ་རེད། ཨེ་དེར་མཁས་པ་དེ་ཚོ་དེ་འདྲའི་དཔྱད་གླེང་འདྲ་བོ་དེ་འདྲ་བྱེད་ཀྱི་འདུག་ཕལ་ཆེར་དེ་བདེན་པ་འདྲ་བོ་བྱས་ན་ཡང་ཆོག་གི་མེད་འགྲོ་བ་འདྲ་བོ་དྲན་གྱི་ཡོད། ད་དེ་ནི་ད་ད་འདྲ་བ་དེ།
ཏུང་ཧོང་གི་ཡིག་ཆ་གི་དེ་ག་རེ་ག་རེ་ཡིན་མིན་འདྲ་དེ་བདེན་པ་ཡིན་མིན་འདྲ་ཁུངས་ཐུབ་མིན་དེ་ང་གཉིས་ད་ལྟ་འཕྲད་དུ་བྱས་རེད་ཡིན་ན་ད་དོན་དག་གཙོ་བོ་དེ་ད་ཏུང་ཧོང་ཟེར་དེ་དེང་སང་རྒྱ་ནག་གི་ཀན་སུའུ་ཞིང་ཆེན་གི་ཁོངས་ན་ཡོད་པའི་ད་ཤིན་ཅང་ར་དེའི་བར་གི་བྱེ་ཐང་གི་ས་མཚམས་དེ་དེ་འདྲ་འདྲ་གཅིག་རེད་ཟེར་གི་འདུག་ད་བོད་བཙན་པོའི་སྐབས་ལ་ཡིན་ན་རྒྱ་བོད་ཀྱི་ས་མཚམས་དེ་འདྲ་རེད། ད་བོད་པའི་དཔེ་ཆ་འདི་འདྲ་ལོ་རྒྱུས་ཀྱི་དེབ་རྙིང་པ་ཆོས་དཔེ་འདི་འདྲ་པོ་ཏི་པོ་ཏི་རྦད་དེ་བྲག་ཕུག་བྲག་ཕུག་དེ་འདྲ་མང་པོ་ཅིག་དེ་ས་རྦད་དེ་རྒྱ་ནག་གི་མཐའ་མཚམས་ཏུང་ཧོང་གི་བྱེ་ཐང་ར་དེ་འདྲ་གི་བྲག་ཕུག་ནང་དེ་ག་འདྲ་ག་འདྲ་བྱས་ནས་སླེབས་པ་རེད། ད་ཏུང་ཧོང་དེ་བོད་བཙན་པོ་ཁྲི་སྲོང་ལྡེ་བཙན་གྱི་སྐབས་སུ་མངའ་འོག་ལ་བསྡུས་འདུག་ཨ།

ཏུན་ཧོང་དེ་བོད་ཀྱི་མངའ་ཁོངས་ལ་ཡོད་བསྡད་པ་གི་དུས་དེ་ལ་ད་ནི་བོད་ཀྱི་ཆོས་དཔེ་དེ་ཚོ་དང་སྐྱེས་རབས་དེ་ཚོ་ཚང་མ་བོད་ཀྱི་དང་ས་ཆ་ལ་མར་དྲངས་ཡོང་དུས་དེ་དུས་ཕུག་ནང་སླེབས་ཆགས་རྒྱུ་རེད་འདུག་འདྲ་བོ་ཟེར། དེ་ལ་ད་ཚོད་དཔག་རེད་པ་ཚང་མ་ཚོད་དཔག་རེད། ག་འདྲ་བྱས་སླེབས་ཡོད་མེད་དང་ག་རེ་བྱས་ནས་སླེབས་ཡོད་མེད་དེ་ཚོ་ཏག་ཏག་ཅིག་ཧ་གོ་གི་ཡོད་མ་རེད། དེབ་དེ་ཡང། ཉམས་ཞིབ་པ་ཁག་ཅིག་གིས་ཚོད་དཔག་ག་རེ་བྱེད་ཀྱི་འདུག་ཟེར་ན། གཅིག་མཐའ་མཚམས་ཀྱི་བྱེ་ཐང་ར་བྲག་ཕུག་ནང་དུ་སླེབས་དགོས་པ་གཙོ་བོ་གཅིག། ད་བོད་ཀྱི་བཙན་པོ་མཐའ་མ་གླང་དར་མའི་སྐབས་ལ་དེ་དབུས་གཙང་ནས་བལ་དུ་དར་ཟླ་ནང་པའི་ཆོས་དེ་ནུབ་དེ་འདྲ་བྱས་ཡོང་དུས་དེ་ནས་ད་གཅིག་དབུས་གཙང་ཕྱོགས་ཀྱི་ད་ནང་པའི་མཁས་པ་དེ་འདྲ་ད་པོ་ཏི་མང་པོ་ད་མདོ་སྨད་ཕྱོགས་མ་ར་ཁྱེར་ཨ་ནི་དེ་ནས།

ཁྱེད་རང་གཅིག་གོ་སྐབས་རག་གཅིག་མཐུན་རྐྱེན་འདྲ་དེ་འདྲ་རག་པ་ཡིན་ན་ཁྱེད་རང་མུ་མཐུད་ཞིབ་འཇུག་གནང་གི་ཡིན་པས་ཡང་ན་ཅིག་ལོ་རྒྱུས་ཀྱི་ཕྱོགས་ཕར་གཟིགས་འདོད་ཡོད་པས་མུ་མཐུད་ནས་ཅིག་ཆོས་དཔེ་ར་འདི་དང་འདི་མུ་མཐུད་ནས་ཞིབ་འཇུག་བྱེད་འདོད་ཡོད། ད་ང་གི་གཙོ་བོ་དེ་ཆོས་དཔེ་ཕྱོགས་དང་དེ་ཚོ་ལ་ཞིབ་འཇུག་བྱས་ན་ཡག་པོ་ཞིག་རེད་འདྲ་བོ་དྲན། ནམ་རྒྱུན་དེ་ཚོ་ཀློག་བསྡད་ཀྱི་ཡོད། ཨ་ནི་དཔེར་ན་དྲི་མ་མེད་པར་གྲགས་པས་བསྟན་པའི་མདོ་འདྲ་བོ་དང།

འདི་ནི་གཟའ་པ་སངས་ཀྱི་ཉིན་མོ་འདིར་ཨ་རིའི་གཞུང་གིས་དབུས་བོད་མིའི་སྒྲིག་འཛུགས་ལ་ཨ་སྒོར་ས་ཡ་ཉི་ཤུ་རྩ་གསུམ་རོགས་རམ་སྤྲད་པ་དེའི་ལས་གཞི་སྤེལ་ཕྱོགས་དང་བོད་ཀྱི་དགུ་བཅུ་གསུམ་ལས་འགུལ་ཚོགས་པའི་ངོ་བོ་དང་དམིགས་ཡུལ་བཅས་བརྗོད་གཞི་ཚན་པ་གཉིས་ལ་བགྲོ་གླེང་བྱ་རྒྱུ་ཡིན་པས་རྣམ་པ་ཚོས་དེ་དོན་དགོངས་འཇགས་ཡོད་པ་ཞུ། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་གཟིགས་གནང་བར་ཐུགས་རྗེ་ཆེ།